ཉེ་ཆར་ཨོ་སྟྲེ་ལི་ཡའི་རྒྱལ་ས་ཁན་བྷ་ར་ནང་གནས་གཞི་ཡོད་པའི་བོད་རིགས་འགའ་ཤས་ཀྱིས་ཨ་མ་ལ་ཧོམ་ཁེར་ཞེས་མི་རྒན་འཁོགས་རྣམས་ལ་སོ་སོའི་ཁྱིམ་ནང་དུ་ལྟ་སྐྱོང་གནང་བར་མཐུན་སྦྱོར་ཞབས་ཞུ་སྒྲུབ་མཁན་གྱི་ཁེ་ལས་ཤིག་འགོ་བཙུགས་གནང་ཡོད་འདུག་ཁེ་ལས་དེའི་འགན་འཛིན་གཞན་ཕན་རིང་པ་དཔོན་ཚང་ལགས་སུ་ཨ་མ་ལ་ཧོམ་ཁེར་སྐོར་བཅར་འདྲི་ཞུས་ཡོད་པ་དེ་ལྷན་རྒྱས་ཀྱིས་གསན་རོགས་གནང། ཨ་ནེ། ཐོག་མ་དེ་གཞན་ཕན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཐོག་མ་དེ་ཁྱེད་རང་གི་སོ་སོའི་ཀྱི་ངོ་སྤྲོད་མདོར་བསྡུས་ཅིག་གནང་རོགས་བྱེད་དང། ངའི་མིང་ལ་གཞན་ཕན་རྡོ་རྗེ་རིང་པ་དཔོན་ཚང་ཡིན། ཨ་ནེ། ད་ལྟ་རྒྱལ་ས་ཀན་བྷར་ལི། Australia། གི་རྒྱལ་ས་ཀན་བྷར་ལ་བསྡད་བཞིན་ཡིན། ཨ་ནེ། སློབ་སྦྱོང་ད། ཀན་བྷར་སླེབས་ནས་མ་གཞི་ནས་ལོ་ཉི་ཤུ། ཉི་ཤུ་རྩ་དྲུག་ཡོད་ཚད་འདི་ཉིད་དང་ཧང་གི་རི་ཤར་ཡུ་རོབ་ཀྱི་ལུང་པ་ཧང་གི་རི་ལ་དེ་སྒེར་གྱི་རིག་གནས་ཕར་ལ་ཕར་ཡལ་ཆགས་མེད་ན་ཅེས་དོན་བརྗོད་གནང་འདོད་བཞིན་པ་རེད། ཨ་ནི ANU Australian National University ལ Business དང Law སྦྱངས་པ་ཡིན། དེ་བྱས་ཚར་དུས་ལས་ཀ་གོ་ཁྲིམས་དང་ཨང་རྩིས་གཉིས་ཀྱི་འབྲེལ་བ་ཡོད་མཁན་སོགས་ཀྱི་རེད Consulting ནས་འདིའི་གཞུང་གི་ལས་ཁུངས་དང་ཚོང་གཞི་དག་ལ་སློབ་སྟོན

ད་ལྟ་ཨ་མ་ལ་ཧོམ་ཁེར་གྱི་ཁེ་ལས་དེ་ཐོག་མ་ཅིག་ག་དུས་འགོ་བཙུགས་ཡོད་མེད་བྱས་ནས་དེ་བཙུགས་པ་ལ་ད་རྒྱབ་ལྗོངས་ལ་ཆ་ཤས་མང་པོ་ཅིག་འགྲིག་དགོས་རེད་དེ་འདྲ་ཡིན་དུས་དེ་ཆ་ཤས་དེ་ཁྱེད་རང་གིས་ག་འདྲས་བྱས་ནས་བསྒྲིགས་ཡིན་ནམ། ང་ཚོས་ད་འགོ་བཙུགས་ནས་རེད་ཟེར་དེ་མེད་རེད་ད་ཕྱི་ཟླ་བཅུ་པའི་སྟོད་ལ་ང་ཚོས་ད་དེབ་སྐྱེལ་བྱས་འདིའི་རྗེས་ལ་ད་དངོས་གནས་གསལ་བསྒྲགས་སྒྲོག་དེ་མ་རེད་ཡིན་ན་ད་ང་ཚོས་དེ་འདྲའི་འགོ་བཙུགས་ཡིན་ཟེར་ནས་མར་མི་ཚོ་ལ་མར་འགྲེལ་བཤད་རྒྱག་ཡས་དེ་ད་ཕྱི་ཟླ་བཅུ་གཅིག་སྟོད་ལ་དེ་འགོ་བཙུགས་ལ་མ་རེད་ཡིན་དུས་ཟླ་བ་གཅིག་དང་ཕྱེད་ཀ་གཉིས་ཙམ་འགྲོ་གི་འདུག་ང་ཚོ་བོད་པ་ཡིན་དུས་སྐད་འབོད་འགྲོ་ལ་མང་པོ་ཞིག་མཐོང་གི་འདུག་ད་སིད་ནི་ཕྱི་རྒྱལ་ལུང་པ་མང་པོ་ཞིག་ཕྱིན་པ་ཡིན་གྱི་རྒན་གོག་ཚོ་ཡིན་ཚེ་ཚེ་རོགས་ཞུ་ཞུ་དང་སྤུ་གུ་ཚོ་ལྟ་རོགས་མ་བྱེད

འདི་ལྷག་བསམ་བློ་སྐྱེ་སྟངས་མེད་འདི་འདྲའི་ཅིག་དེབ་ཚོང་དུ་ཅིག་ཚོགས་པ་ཅིག་དེབ་སྐྱེལ་བྱས་ཨ་ནི་ཡུལ་ཅན་ལ་ཨ་ནི་ལ་གོམ་པ་ཡུན་དུ་འདྲ་ཞིག་བཙུགས་ཡིན་དེ་ཡིན་ད་ཟླ་བ་གཉིས་སྔོན་ལ་ཅིག་གསར་འགྱུར་ཐོག་ལ་ཅིག Video འདྲ་ཞིག་མཐོང་ཨ་འདི་ངས་ནི་བསམ་བློ་བཏང་ཡོང་དུས་ཚང་མ་འབྲེལ་བ་འདྲ་ཅིག་ཤུགས་ཆེན་པོ་ཆགས་ཨ་ནི་ཚོར་བ་ཤུགས་ཆེན་པོ་འདྲ་ཅིག་སླེབས་ཨ་ནི་འགོ་བཙུགས་ཤིང།
ལགས་སེ་ལགས་སེ། ཨ་ནེ། ད་གཞན་ཕན་ལགས་ད་ལྟ་ཁྱེད་རང་གིས་གོང་དུ་གསུངས་པ་ནང་བཞིན་ད་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ད་རྒས་གསོ་ཁང་ལབ་ནའང་རེད་རྒས་གསོ་ཁང་ད་རྒན་གོག་ལྟ་སྐྱོང་བྱེད་ས་དེ་འདྲས་ཀྱི་དང་ཨ་ནེ་ཡང་དབང་པོ་སྐྱོན་ཅན་ལ་ལྟ་སྐྱོང་བྱེད་མཁན་ད་ད་དེ་འདྲས་ཀྱི་ཅིག་དཔེ་ཤུགས་ཆེན་པོ་ཡོད་རེད་ད་དུང་མངའ་སྡེ་ཚང་མ་ལ་ད་མང་པོ་ཡོད་རེད་པ་དེ་འདྲས་ལྟ་སྐྱོང་བྱེད་མཁན་ཚོགས་པ་རེད་དེ་འདྲས་མང་པོ་ཡོད་དུས་ཙམ་པ་འདིའི། ཚང་མའི་དཀྱིལ་ནས་ད་ད་ལྟ་ཨ་མ་ལགས Home Care ལ་ད་གསར་པ་འགོ་ནས་བཙུགས་རེད་པ་དེ་འདྲ་ཡིན་དུས་ད་ཁྱེད་རང་གིས་ད་སོ་སོ་འགྲན་བསྡུར་བྱེད་ས་ད་ང་ཚོ་དབྱིན་ཇིའི་སྐད་ནང་ཞུས་ན Competition ཅིག་ད་འདི་དཔེ་ཤུགས་ཆེན་པོ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཨ་མ་ལགས Home Care ལ་ཅིག་དམིགས་བསལ་གྱི་ཁྱད་ཆོས་ད་གཞན་པ་དེ་ཚོ་དང་མ་འདྲ་བའི་ཅིག་ཡར་འབུར་དུ་དོན་གྱི་དམིགས་བསལ་ཁྱད་ཆོས་ག་རེ་ཡོད་ག་རེ་ཡོད་ན། ལགས་སོ། ད་ད་ངེད་ཚང་ལ་ཁྱད་པར་དང་གོ་བ་ཡག་པོ་ཞིག་རེད་ད་ང་ཚོ་དམིགས་བསལ་དུ་ད་ཞུས་ན་ད་ང་ཚོའི་ཆགས་བའི་རྒྱུ་མཚན་ཁོ་རང་ཚོས་བལྟས་པ་ཡིན་ན་ང་ཚོ་ཁེ་བཟང་དེ་མཐོང་ནས་བྱས་མ་རེད་པེ་ཤ་དམིགས་བསལ་བཟོ་དགོས་བསམས་ནས་བྱས་མ་རེད་ང་ཚོ་སྤོ་རྨོ་ཚོ་ལ་དངོས་གནས་ལྷག་བསམ་སྙིང་རྗེ་ཆེན་པོ་བྱམས་དང་སྙིང་རྗེ་བྱས་ནས་ལྟ་ཡས་ཅིག་ང་ཚོ་བསམ་བློ་ཞིག་བཏང་གི་ཡོད་དེང་སང་ཚོང་གཞན་དག་མང་པོ་ཅིག་ཡིན་པ་ཡིན་ན་རྒན་གསོ་ཁང་དང་དེ་ཚོ་མང་པོ་ཅིག་ཚོང་རང་བསམ་བློ་བཏང་བྱས་སྤོ་རྨོ་ཚོ་སྙིང་རྗེ་གང་ཉུང་ཉུང་ལྟ་ལས་བྱེད་ཚོ་ལ་གླ་ཆ་གང་ཉུང་སྟེར་སྤོ་རྨོ་ཚོ་ལ་ཁ་ལག་གང་སྐྱོ་སྐྱོ་སྟེར་གང་ཁེ་ཁེ་སྟེར་འདི་བྱས་བྱ་བཞིན་འདྲ་བོ་ཅིག་འདུག་ཨ་ང་ཚོ་ད་འདི་མིན་པ་བྱས་དངོས་གནས་མིན་ཁོ་རང་ང་ཚོ་ཨ་མ་ལགས Home Care ད་འདི་ད་སེམས་ཅན་ཐམས་ཅད་ང་ཚོ་གི་མ་བྱེད་མྱོང། རེད་ཟེར་ལབ་བསམ་བློ་གཏོང་སྟངས་དེ་ག་བྱས་དངོས་གནས་སྐར་ཚ་ཚང་མ་ང་རང་ཚོ་བོད་པས་བསམ་བློ་གཏོང་སྟངས་རང་བྱས་ནས་སོ་སོ་སོ་སོ་ཕ་མ་ཡིན་པ་འདྲ་བོ་བྱས་བྱ་བཞིན་འདྲ་བོ་ཅིག་ང་ཚོ་ཁྱད་པར་གཅིག་འདི་རེད་ཨ་གཉིས་པ་དེ་ང་ཚོ། ད་ང་རང་ཁྲིམས་དང་དེ་ཨང་དེ Accounting གི་སློབ་སྦྱོང་བྱེད་ཀྱིན་འདུག་ང། ང་རང་ཚོས་དེ Aged Care Company གཞན་དག་ལ་འཛུགས་ཀྱིན་འགྲོ་སོང་ཚང་མ་ག་འགྲོ་གི་ཡོད་ན་ཡག་པོ་ཉམས་ཞིབ་བྱེད་ཀྱིན་ད་འགོ་འཛུགས་ཚར་དུས། ཉམས་ཞིབ་བྱེད་དུས་འགྲོ་སོང་མང་པོ་ཅིག་དོན་དོན་མེད་རེད་ཤག་དེ་དཔོན་པོ་མཐོ་ཤོས་དེ་ཚོ་གླ་ཆ་ཆེན་པོ་ཞིག་ཟ་ཡས་འདྲ་བོ་ལས་ཁུངས་རྫིག་པོ་ཞིག་རྒྱག་ཡས་འདྲ་བོ། མ་དགོས་པའི་ཅོག་ཙེ་དང་ཁ་པར་དང་གློག་ཀླད་དང་ཚང་མ་རྫིག་ཤོས་ཉོ་མཁན་འདྲ་བོ་བྱེད་ཀྱི་འདུག་ད་ང་ཚོ་འདི་མིན་པ་བྱས་འགྲོ་སོང་ཚང་མ། ཅོག་ཙེ་དང་ཚོ་ཁ་པར་གོང་ཁེ་བོ་ཉོས། ལས་ཁུངས་དམིགས་བསལ་ཆེན་པོ་མ་དགོས་པ་བྱས་ང་རང་ཚོའི Laptop ག་བ་ཡོད་ན་དེ་ནས་རང་བེད་སྤྱོད་བྱས། བྱས། འདི་འདྲ་བྱས་ནས་ང་ཚོ་དེ་ཚོང་གི། ཚོང་གི Structure ཁོ་ཏོག་ཙམ་མ་འདྲ་བ་ཡོད་དེ་ཡིན་དུས་ང་ཚོ་བེད་ཁོ་རང། ད་ང་ཚོ་རྒན་གོག་ལྟ་ས་ནས་ཚོ་ཚུགས་ལེགས་ཡོད་འདུག་ཁྱོད་ཚོ་བརྒྱ་ཆ་སུམ་ཅུ་བཞི་བཅུ་ཙམ་ཁེ་བ་འདུག་ཟེར་ལབ་ཡོང་འདུག་མི་གཞན་དག་དེ་ལས། དེ་ཡིན་དུས་ང་ཚོ་ལྟ་སྐྱོང་ཡག་ཡག་བྱེད་འདུག་ཨ་ནི་འགྲོ་སོང་ཁེ་བ་ཡོད་ན། དམིགས་བསལ་ཆགས་བསྡད་ཡོད་རེད་ཨ་ནི་མཐའ་མ་དེ་ང་ཚོ་ཡི་ད་མ་འོངས་པ་དམིགས་ཡུལ་གཅིག་དེ་ཡིན་ང་ཚོ་ང་རང་ཚོ་ལས་བྱེད་པ་དག་ང་རང་ཚོ་དེང་སང་བོད་པ་ཆགས་འདུག་རང་ཚང་མ་ལ་ཚོང་གཞན་དག་ལས་གླ་ཆ་ཆེ་བ་སྤྲད་ཐུབ་ཡས་ཤིག་བྱ་བཞིན་ཡོད། ད་ལྟ་ད་ལྟ་ནི་འདི་རང་ཡིན་པ་ཡིན་ནི་མ་འོངས་པ་ད་འདི་ལས་ཆེ་བ་གང་ཐུབ་ཐུབ་སྤྲད་ཐབས་ཤིག་གཏང་གི་ཡོད། འདི་ཚང་མ་ང་ཚོས་དམིགས་བསལ་ཆགས་རེད་བསམ་གྱི་འདུག་ད Competition ལས་སླ་བ་ཡང་དང་པོ་དེ་འདི་རང་རེད་ད་བོད་པ་ཡིན་ཡང་འདི་དངོས་གནས་ཁྱད་ཆོས་ཤིག་རེད་བསམ་གྱི་འདུག། མཐའ་མའི་ཆ་ལ་ཨ་ནི་ཨ་མ་ལགས Home Care གྱི་འོག་ལ་ལྟ་སྐྱོང།

འདི་ནི་ང་ཚོ་ཨ་མ་ལགས Home Care དང་པོ་ད་འགོ་འཛུགས་དུས་བཙུགས་པའི་ཆ་རྒྱུ་མཚན་ཁ་ཤས་བྱུང་སོང། དང་པོ་དེ་ད་དངོས་གནས་རྒན་གོག་ཚོ Australia ལ་ངོ་ལས་རིགས་མང་པོ་ཅིག་མྱངས་པའི་ས་རེད་དེ་འདི་ཚོ་ལ་གང་ཐུབ་ཐུབ་ཡག་ཡག་བྱས། གཉིས་པ་དེ་ཡང་དེ་ཡིན་དང་པོ་དང་འབྲེལ་བ་ཡོད་རེད་དེ། ང་རང་ཚོའི་ད་ལུང་པ་དེ་ལ་བོད་པ་མང་པོ་ཅིག Aus མང་པོ་ཅིག་སླེབས་བསྡད་པ་རེད་ད་དེ་ཡིན་དུས་བོད་བོད་ཀྱི་ཁྱད་ཆོས་བོད་བོད་ཀྱི་དངོས་གནས་བྱམས་དང་སྙིང་རྗེའི་ཁྱད་ཆོས་དེ Australia མི་མང་ཚོ་དང་གཞུང་འདི་ནི་སྟོན་ཐུབ་ས་རེད་བསམ་སོང་དེ་ཞིག་བཙུགས་པ་ཡིན་ན་དེ་འདི་བོད་པའི་གི་ད་དབྱིན་ཇི་སྐད་ལ Prestige ལབ་ཡོད་དོ Australia དེ་སྤྱི་ཚོགས་དེ་ལ་དངོས་གནས་བོད་པ་སླེབས་ནས་འགྲིག་སོང་བསམ་དོན་དེ་ཡོང་ས་རེད་བསམ་སོང་ང་ཚོ་འདི་བཙུགས་ཐུབ་པ་ཡིན་ན་དེ་གཉིས་པ་དེ་ཨ་ནི་གསུམ་པ་དེ་ཨ་ནི་དང་པོ་གཉིས་བ་དང་པོ་དང་གཉིས་བ་གཉིས་ཅན་བྲལ་བ་རེད་ང་ཚོ་བཙུགས་དགོས་གསུམ་རྒྱུ་མཚན་གསུམ་པ་དེ་ད་བོད་བོད་པ་ཚོ་རང་ལ་ད་མང་པོ་ཞིག་ག་ལེར་གསར་བ་ཡིན་དུས་བོད་པ་ཚོ་ལ་ཡང་ཕྱག་ལས་གནང་ས་བོད་པའི་རང་གི་ཚོ་ར་ཡོད་ས་ས་ཆ་ཅིག་ཡོད་བཟོ་ཐུབ་ན་བསམ་སོང་ང་བཙུགས་པའི་རྒྱུ་མཚན་དེ་འདི་གསུམ་ཡིན། ཨ་ནེ་ད་གཞན་ཕན་ལགས་ད་ལྟ་ཁྱེད་རང་གི་ད་ལྟ་ཨ་མ་ལགས Home Care ད་འགོ་བཙུགས་ནས་ཟླ་བ་གཉིས་འགྲོ་ནས་ད་ད་ལྟ་འགོ་བཙུགས་བཞིན་པ་རོ། ད་རྗེས་མ་མ་འོངས་པའི་ཅིག་འཆར་གཞི་ནང་ལོ་ལ། ཅིག་ད་ཨ་མ་ལགས Home Care དེ་ད་རྗེས་མ་ཅིག་མི་ལས་ཀ་བྱེད་མཁན་མང་པོ་སླེབས་ཨ་ནི་དེ་ནང་ལོ་ལ་ཡང་ལྟ་སྐྱོང་བྱེད་ས་རྒན་རྒོན་དེ་འདྲ་མང་པོ་སླེབས་ནས་ད་དེ་ཅིག་རྒྱ་བསྐྱེད་ཤུགས་ཆེན་པོ་ཅིག་འགྲོ་ཡིན་ན་ཨ་ནི་རྗེས་མ་ད་ཁན་བྷ་ར་གཅིག་པོ་མེད་པ་བྱས་ད་ད་ལྟ་ཡིན་ན་སིད་ནི་ལ་བོད་པ་མང་པོ་ཡོད་རོ་ཨ་ད་ལས་ཀ་བྱེད་མཁན་གལ་སྲིད་ཅིག་ཡོད་ན་ད་ད་སིད་ནི་ལ་བོད་པ་དཔེ་ཤུ་བོན་ཆེན་པོ་ཡོད་རེད་ཨ་ནི་མེལ་བོན་ལ་བོད་པ་ཡོད་རེད་ད་བྷྲིས་བྷེན་ལ་བོད་པ་ཡོད་རེད་དེ་འདྲ་ཡིན་དུས་མངའ་སྡེ་མང་ཆེ་ན་ད་བོད་པ་དེ་ཚོ་ཡིན་ན་མང་ཆེ་ད། རྒན་གོག་ལྟ་སྐྱོང་བྱེད་ས་ཀྱི་ལས་ཀ་དེ་འདྲས་བྱེད་དེ་ཡོད་ར་དེ་འདྲས་དེ་ཡང་མངའ་སྡེ་གཞན་པ་ལ་ཡང་དེ་འདི་ག་ཅིག་ཅིག་གི་ཡན་ལག་དེ་འདྲས་བྱེད་ཡ་གི་དེ་འདྲས་འཆར་གཞི་ད་ལྟ་གི་དེ་འདྲས་རོ་ཅིག་འཆར་གཞི་རོབ་ཙམ་ཡོད་ན། ད་ད་ད་ད་ག་ལེ་དབྱིན་ཇི་སྐད་ལ walk before you can run ལབ་ཀྱི་འདུག་དེ་ཡིན་དུས་ག་ལེ་ག་ལེ་ལས་བྱེད་མིག་གིས་དེ་བྱས་དེ་འདི་ཡིན་ད་ད་རྒན་གོག་ང་རང་ད་ད་བལྟ་ས་དེ་ཚང་མ་གང་ཡག་ཡག་ཅིག། ཁོ་ཚོ་ཡང་ཉིད་ཀྱི་སེམས་མ་ཕམ་པར་ཁོ་ཚོ་ལ་གང་ཡག་ཡག་ཅིག་བལྟ་བར་བ། ཡིན་ན་ཡང། འགོ་བཙུགས་པ་ཡིན་ན་ས་ཆ་གཞན་དག་ཏུ་བོད་པ་མང་ས། ཡང་མིན་ན་བོད་བོད་རིགས་མང་ས་ཡོད་བཙུགས་ཐུབ་བ་ཡིན་ན་ཡག་པོ་ཡོང་ས་རེད་ད་ངས་འདི་ཐོག་ལ་ཞུ་ཡས་གཅིག་པོ་ངོ། བཙུགས་ཡས་དེ་དངོས་གནས་ཁག་པོ་འདུག་ཁྲིམས་མང་པོ་འདུག་སྦྱིན་བདག་མང་པོ་ཞུ་བཞིན་ཁྱད་མཚར་ཞུ་བཞིན་ཡག་པོ་འདུག་ཨ་ནི། གཞུང་ལ། ད། ད་འདི་དཔེ་ཆེར་འགྲོ་བ་ཡིན་པ་ཡིན་ན། ཡང་གཞུང་གི program གཅིག་པོ་ལ་ཚུད་ཐུབ་པ་དགོས་རེད་དེ་ང་ཚོས་ད་ལྟ་ཞུ་སྙན་ཞུ་རྒྱབ་བཞིན་པ་ཡིན། འདི་ཚུད་ཐུབ་པ་ཡིན་ན་ཨ་ནི་དཔེ་ཡར་རྒྱས་དང་ཆེར་དང་ཚང་མ་བཏང་ཐུབ་ཀྱི་རེད་དེ་ཚུད་མ་ཐུབ་པ་ཡིན་ན་ཡང་ཁག་པོ་ཞེ་དྲག་ཡོད་རེད། དེ་ཡིན་དུས་འདི་ཐོག་ལ་ད་ང་ཚོ་ཞུ་རྒྱབ་བཞིན་པ་ཡིན། འདི་བྱུང་ཚར་བ་ཡིན་ན་ཨ་ནི་དངོས་གནས་གྲོས་བསྡུར་ཞུ་རེ་ཆེ་རུ་བཏང་མངའ་སྡེ་གཞན་དག་ལ་འཛུགས་མ་ཐུབ་པ་གལ་མི་འདུག་ཡིན་ན་ག་རེ་བྱུང་བ་ཡིན་ན་ད་གལ་ཆེ་ཤོས་དེ་ང་རང་ཚོ་ལྟ་སྐྱོང་བྱེད་ས་མི་དེ་ཚོ་ལ་གང་ཡག་ཡག་ཅིག་ད་དངོས་གནས་བོད་པའི་མིང་ཁྱེར་དུ་ཡོང་དུས་ལྟ་ས་དེ་ཚོ་ལ་གང་ཡག་ཡག་ཅིག་བྱེད་ཐུབ་བ་རེ་རང་ཡོད་ནི་ཡིན་གོ་ཡིན་ན་རྗེས་ལ་ཆེར་འགྲོ་སྲིད་ས་རེད་ཆེར་འགྲོ་བ་ཡིན་ན་ཨ་ནི་ཡང་ལྟ་གིན་ལྟ་གིན་བྱེད་ཆོག་རོ། ལགས་སེ་ཨ་ནི་གཞན་ཕན་ལགས་དེ་རིང SBS བོད་སྐད་སྡེ་ཚན་ལ་བཀའ་མོལ་གནང་བ་ལ་བཀའ་དྲིན་ཆེ། ལགས་སོ་ནམ་ཡོང་བའི་ཐབས་ཤིག་དེ་ལས་ཐབས་ཅི་ན། ས་བཀྲ་ནས་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།